པ་ཚོ་བཀྲ་ཤིས་བདེ་ལེགས་ད་དེ་རིང་ང་ཚོའི་སྒྲུང་དེའི་མིང་ལ་ཙི་ཙི་དང། ཞ་སྨྱུག་ཞུ་གི་ལ་ལོ་ན་ན། ལགས་སོ། ཉིན་ཉིན་ཅིག་ཙི་ཙི་ཆུང་ཆུང་ཞིག་གིས་ཁ་ལག་འཚོལ་བཞིན་ཡོད། ཁོ་ལ་ཞ་སྨྱུག་ཅིག་རྙེད། ཙི་ཙིས་ཞ་སྨྱུག་དེ་ཁྱེར་ནས་ཙི་ཁུང་ཡོད་སར་ཕྱིན། ཞ་སྨྱུག་གིས། སྐུ་མཁྱེན་ང་གློད་རོགས། ང་ཁྱེད་ལ་བེད་སྤྱོད་ག་རེ་ཡོད་རེད། ང་ནི་ཤིང་ཆུང་ཆུང་ཞིག་ཡིན། ང་ཁ་ལག་ཞིམ་པོ་ཞིག་མིན་ཞེས་ཞུ་བ་འཐེན། ཙི་ཙི།
ངས་ཁྱེད་ལ་སོ་རྒྱབ་ཀྱི་ཡིན། ངའི་སོ་རྣོ་པོ་ཡོང་ཆེད། ག་དུས་ཡིན་ན་ཡང་ཅ་ལག་གཅིག་ལ་སོ་རྒྱབ་ཀྱི་ཡོད།

ཞེས་རེ་བ་བཏོན། ཙི་ཙི། འགྲིག་གི་རེད། ཅེས་ཁས་བླངས་ནས། དང་པོ་ཁྱོད་ཀྱིས་རི་མོ་བྲིས་དང་དེ་ནས་ངས་ཁྱོད་ལ་སོ་བརྒྱབ་ནས་ཞིབ་ཞིབ་བཟོ་ཐག་ཆོད་ཡིན་ཞེས་བཤད།
ཞ་སྨྱུག་གིས། དྭོ།
བ་ད་ཡ་ཞབས་ཀྱི་ཡུ། དྭོ་བ་ཞབས་ཀྱི་དབུགས་ཁ་ས་དབུགས། དབུགས་རིང་བཏང་ནས། སྒོར་སྒོར་ཕྲན་བུ་ཞིག་བྲིས།

གསུམ་བྲིས། ཙི་ཙི། ཨ་ལས་དེ་ཕྱུར་ར་རེད་འདུག་ཕྱུར་རའི་ནང་ཨི་ཁུང་དེ་ཚོ་ལ་ལྟོས་དང་ཞེས་ཟེར། ཞ་སྨྱུག་གིས། དེ་ཚོ་ལ་ཕྱུར་རའི་ཨི་ཁུང་ལབ་ན་ཡང་འགྲིག་གི་རེད། ཅེས་མོས་མཐུན་བྱས་ནས་སྔོན་གྱི་སྒོར་སྒོར་དེའི་འོག་ལ་སྒོར་སྒོར་གཞན་ཞིག་བྲིས།

དེ་ཚོ། ཁི་ར་རེད་འདུག་ག་ཞེས་ལབ་པ་དང། མགྱོགས་པོ་བྱེད་དང། ང་ཟ་འདོད་ཞེ་དྲག་འདུག་ཅེས་ལབ།
ཞ་སྨྱུག་གིས་མུ་མཐུད་ནས་སྒོར་སྒོར་དང་པོ་དེའི་སྟེང་ལ་རི་མོ་ཟུར་གསུམ་མ་གཉིས་བྲིས། ཙི་ཙི་ཧང་སངས་ནས། ཧོ་ཙི་དེ་ཞི་མི་འདྲ་པོ་ཞིག

ཐུགས་རྗེ་ཆེ་རྣམ་པ་ཚོ་བཀའ་དྲིན་ཆེ། ཨ་ནི་སྐུ་གཟུགས་ལ་ཐུགས་ཅག་གནང་གོ།
ལགས་རེད་སྐུ་གཟུགས་ལ་ཐུགས་ཅག་གནང་གོ་ཚང་མ་ལོ།